སྒྲ་ཁྱོད་དུ་སྒྲུབ་པར་བྱེད་པའི་བསྒྲུབ་བྱ་ཡིན་པར་ཐལ་དེ་སྒྲུབ་ཀྱི་བསྒྲུབ་བྱ་ཡང་དག་ཡིན་པའི་ཕྱིར། བྱས་ཙང་མི་རྟག་པ་ཁོ་རང་གི་ཁྱད་པར་རམ་ཞིབ་ཕྲ་ཡིན་འཇུག་གི་སྒྲ་དེ་ཨ་ནི་སྒྲ་མི་རྟག་པར་སྒྲུབ་པར་བྱེད་པའི་བསྒྲུབ་བྱ་ཡིན་པར་མ་ཟད་ཨ་ནི་བསྒྲུབ་བྱ་ཡང་དག་པའམ་སྐྱོན་མེད་པ་རེད་ལབ་ན་དེ་སྒྲུབ་ཀྱི་བསྒྲུབ་བྱ་ཡང་དག་ཡིན་པའི་ཕྱིར་རྟགས་མ་གྲུབ་བསྒྲུབ་བྱ་ཡང་དག་པ་མིན་ལབ་ན་ཨ་ནི་མི་རྟག་པ་ཆོས་ཅན། ཁྱོད་ཀྱིས་ཁྱད་པར་དུ་བྱས་པའི་སྒྲ་དེ་སྒྲ་ཁྱོད་དུ་སྒྲུབ་པར་བྱེད་པའི་ཨ་ནི་བསྒྲུབ་བྱ་ཡང་དག་ཡིན་པར་ཐལ་སྒྲ་ཁྱོད་དུ་སྒྲུབ་པར་བྱེད་པའི་ཨ་ནི་རྟགས་ཡང་དག་ཡོད་པའི་ཕྱིར། བསྒྲུབ་བྱ་ཡང་དག་རེད་ཟེར་ག་ཅི་ལབ་ན་ཨ་ནི་སྒྲ་དེ་མི་རྟག་པར་སྒྲུབ་པར་བྱེད་པའི་རྟགས་ཡང་དག་ཡོད་རེད་པ་ལབ་ན། ཁྱབ་པ་མ་བྱུང་ཡོད་ན་ཡང་དེ་ཡིན་དགོས་མ་རེད་ལབ་ན། ཁྱབ་པ་མ་བྱུང་ཟེར་ན། ཁྱབ་པ་ཡོད་པར་ཐལ་ཀུན་མཁྱེན་རྟགས་རིགས་མཐའ་དཔྱོད་ལས། ཨ་ནི་ཀུན་མཁྱེན་བླ་མའི་རྟགས་རིགས་མཐའ་དཔྱོད་ནང་ལ་ག་རེ་གསུངས་ཤག་ལབ་ན། མི་རྟག་པ་ཆོས་ཅན་སྒྲ་དང་ཁྱོད་ཀྱི་ཚོགས་དོན་དང། ཁྱོད་ཀྱིས་ཁྱད་པར་དུ་བྱས་པའི་སྒྲ་དང་སྒྲས་ཁྱད་པར་དུ་བྱས་པའི། ཁྱོད་དང་གསུམ་རེ་རེ་ནས་སྒྲ་ཁྱོད་དུ་སྒྲུབ་པའི་བསྒྲུབ་བྱ་ཡང་དག་ཡིན་པར་ཐལ་སྒྲ་ཁྱོད་དུ་སྒྲུབ་པའི་རྟགས་ཡང་དག་ཡོད་པའི་ཕྱིར་ཞེས་གསུངས་པའི་ཕྱིར། བྱས་ཙང་ཀུན་མཁྱེན་རྟགས་རིགས་མཐའ་དཔྱོད་ནང་ག་རེ་གསུངས་ཤག་ལབ་ན། མི་རྟག་པ་དེ་ཆོས་ཅན། ཨ་ནི། སྒྲ་དང་ཁྱོད་ཀྱི་ཚོགས་དོན་ལབ་དུས་སྒང་ལ་སྒྲ་དང་མི་རྟག་པའི་ཚོགས་དོན་གྱིས། ཨ་ནི་ཁྱོད་ཀྱིས་ཁྱད་པར་དུ་བྱས་པའི་སྒྲ་ལབ་དུས་སྒང་ལ་ཨ་ནི་མི་རྟག་པའི་ཁྱད་པར་རམ་ཞིབ་ཕྲ་ཡིན་འཇུག་གི་སྒྲ། ཨ་ནི་སྒྲས་ཁྱད་པར་དུ་བྱས་པའི་ཁྱོད་ཨ་ནི་སྒྲའི་ཁྱད་པར་རམ་ཞིབ་ཕྲ་ཡིན་འཇུག་གི་མི་རྟག་པ་དེ་ཚོ་གསུམ་ག་ག་རེ་རེ་རེ་ནས་ག་རེ་རེད་ལབ་ན། སྒྲ་ཁྱོད་དུ་སྒྲུབ་པའི་བསྒྲུབ་བྱ་ཡང་དག་རེད།

མངོན་སུམ་གྱིས་གང་ཟག་གི་བདག་མེད་ཀྱིས་ཁྱད་པར་དུ་བྱས་པའི་ཤེས་པ་གྲུབ་པའི་ཕྱིར་རྟགས་ཁས། ཞེས་གསུངས་པའི་ཕྱིར། འོ་ལགས་སོ་ཐུགས་རྗེ་ཆེ་ད་དེ་རིང་གི་སློབ་ཚན་དེ་ད་འདུག་སེ་བཞག་གི་ཡིན།